རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་དཀའ་ཐུབ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་གཅིག་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་དགུ་བའི་ཚེས་ཉེར་ལྔ།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀྲ་ཤིས་ལྗོངས་ཁུལ་ཁམས་སྒར་འབྲུག་དྷརྨ་ཀ་ར་ཡི་མཐོ་རིམ་སློབ་གཉེར་ཁང་གསར་བཞེངས་དབུ་འབྱེད་གནང་རྒྱུ་ཡིན་པ་རེད་དགའ་ལྡན་ཕོ་བྲང་གི་ཡིག་ཚང་གི་དྲྭ་རྒྱའི་ནང་མཛད་འཆར་གཞིར་བཟུང་བ་ལྟར་ན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་དགུ་བའི་ཚེས་ཉི་ཤུ་བདུན་ཉིན་བཞུགས་སྒར་གྱི་ཉེ་འཁྲིས་སུ་ཆགས་པའི་བཀྲ་ཤིས་ལྗོངས་གཞིས་ཆགས་སུ་རྟེན་གཞི་བྱས་པའི་ཁམས་སྒར་དགོན་པས་ཇི་ལྟར་གསོལ་འདེབས་ཞུས་པ་ལྟར། གསར་དུ་བཞེངས་པའི་ཁམས་སྒར་འབྲུག་དྷརྨ་ཀ་ར་ནང་པའི་གཞུང་ལུགས་བསྟི་གནས་ཁང་ངམ་མཐོ་རིམ་སློབ་གཉེར་ཁང་དབུ་འབྱེད་མཛད་སྒོར་ཆིབས་བསྒྱུར་གནང་རྒྱུ་ཡིན་པ་རེད། དེ་ནས་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཐའེ་ཝན་དད་ལྡན་མང་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་ལམ་རིམ་བསྡུས་དོན་དང་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་སྩལ་རྒྱུ་ཡིན་པ་རེད། ཡང་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ནས་བཅུ་གཉིས་བཅས་ཉིན་གྲངས་གཉིས་ཀྱི་རིང་འབྲས་ལྗོངས་མངའ་སྡེ་གཞུང་གིས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་སྒང་ཏོག་ཁུལ་དུ་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་དབང་སྩལ་རྒྱུ་དང། སྤྱི་ཟླ་བཅུ་པའི་ཚེས་བཅོ་ལྔའི་ཉིན། ནུབ་པ་བིང་ག་ལའི་ས་ལུ་ག་རུ། སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་གནང་རྒྱུ་ཡིན་པ་རེད། གཞན་སྤྱི་ཟླ་བཅུ་གཅིག་པའི་མཛད་འཆར་ཁོངས་སུ། ཚེས་ཉི་ཤུ་དྲུག་ཉིན་རྒྱ་གར་ལྷོ་ཕྱོགས། སྦེ་ལ་ཀོབ་པའི་གཞིས་ཆགས་སུ་ཆགས་པའི། སེར་སྨད་གྲྭ་ཚང་གིས་གསོལ་འདེབས་ཞུས་པ་ལྟར། རྗེ་ཙོང་ཁ་བ་ཆེན་པོས་མཛད་པའི། ལམ་གཙོ་རྣམ་གསུམ་དང། སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན། སེར་བྱེས་གྲྭ་ཚང་དུ་སྒྲོལ་དཀར་གྱི་ཚེ་དབང་བསྩལ་རྒྱུ། ཡང་སྤྱི་ཟླ་བཅུ་གཅིག་པའི་ཚེས་དགུའི་ཉིན། བཀྲ་ཤིས་ལྷུན་པོའི་དགོན་པར་ལམ་རིམ་བསྡུས་དོན་གྱི་ཆོས་འབྲེལ་གནང་རྒྱུ། ཚེས་བཅུ་གསུམ་ཉིན། ཧུན་སུར་གཞིས་ཆགས་སུ། རྒྱུད་སྨད་གྲྭ་ཚང་གིས་གསོལ་འདེབས་ཞུས་དོན་ལྟར། གསང་བ་འདུས་པའི་རིམ་སྔགས་ཁྲི་དྲུག་པའི་ཆོས་འབྲེལ་གནང་སྟེ། རིམ་བཞིན་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དང་སུམ་ཅུའི་ཉིན། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང། འཇམ་དཔལ་དབྱངས་ཀྱི་རྗེས་གནང་སོགས་བསྩལ་རྒྱུ་ཡིན་པ་རེད། དེ་ནས་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་དང་པའི་ཚེས་གཅིག་སྟེ་སྤྱི་ལོ་གསར་ཚེས་ཉིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེའི་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཀྱི་མཛད་འཆར་ཡོད་པ་རེད་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭའི་སློབ་ཕྲུག་རྣམས་ལ་འཛམ་གླིང་སྤྱི་དང་ཡང་སྒོས་སུ་བོད་རྒྱ་ཆེའི་མི་དམངས་ལ་ཕན་ཐོགས་སྒྲུབ་པའི་ཀུན་སློང་དང་འབད་བརྩོན་གནང་དགོས་པའི་སྐོར་གྱི་བཀའ་སློབ་སྩལ་ཡོད་པ་རེད་ཟླ་འདིའི་སྤྱི་ཚེས་ཉེར་བཞིའི་ཉིན། འཇམ་མགོན་རྒྱལ་བའི་གདུང་འཚོབ། སྐྱབས་རྗེ་དགའ་ལྡན་ཁྲི་པ། རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་ལྟར། རིན་པོ་ཆེ་མཆོག་ནས་རྒྱ་གར་ལྷོ་ཕྱོགས་ཧུན་སུར། རབ་རྒྱས་གླིང་དཔལ་ལྡན་རྒྱུད་སྨད་གྲྭ་ཚང་གི། གངས་ཅན་རིག་གནས་སློབ་གྲྭའི་ནང་དུ། བོད་མིའི་སྒྲིག་འཛུགས་ཀྱི་ཆོས་དང་རིག་གཞུང་དང། གངས་ཅན་རིག་གནས་སློབ་གྲྭ་གཉིས་ཟུང་འབྲེལ་གྱིས་གོ་སྒྲིག་གནང་བའི་བོད་ཀྱི་སྐད་ཡིག་དང་ནང་དོན་རིག་པ་སོགས་ཀྱི་ཟླ་ངོ་དྲུག་གི་ཟབ་སྦྱོང་ཐེངས་བཅུ་པའི་ནང་ཚོགས་ཞུགས་གནང་བའི་བོད་རིགས་གཞོན་སྐྱེས་རྣམས་ལ་མཐོ་སློབ་བཏོན་པའི་སློབ་མ་ཉེར་གཅིག་ཡོད་ལ། གངས་ཅན་རིག་གནས་སློབ་གྲྭའི་ནང་དམིགས་བསལ་གྱི་མཇལ་ཁ་དང་བཀའ་སློབ་གནང་སྐབས་ཁྲི་རིན་པོ་ཆེ་མཆོག་གིས་སློབ་མ་རྣམས་ཀྱིས་འཛམ་གླིང་སྤྱི་དང། ཡང་སྒོས་སུ་བོད་རྒྱ་ཆེའི་མི་མང་ལ་ཕན་ཐོགས་བསྒྲུབ་པའི

རྒྱལ་ཁབ་ཁག་གི་ཨུ་ཡོན་ཨོ་ནི་ལྷག་པར་དུ་ང་རང་ཚོ་བོད་རྒྱ་ཆེའི་མི་མང་གི་ཕན་ཐོགས་ཡོང་ཡག་གི་ཐད་ལ་ཤུགས་རྒྱག་བྱས་ནས་དངོས་གནས་དྲང་གནས་བོད་མིའི་མཚན་ཉིད་དང་ལྡན་པ་ཡག་པོ་ཞིག་ཡོང་ཡག་གི་ཐད་ལ་ཨ་ནི་ཁྱེད་རང་ཚོས་ཚང་མ་ཧུར་ཐག་འབད་ཐག་བྱེད་པ་གསལ་ཡིན། ཁྲི་རིན་པོ་ཆེ་མཆོག་གིས་གངས་ཅན་རིག་གནས་སློབ་གྲྭའི་ནང་དུ་སློབ་གྲྭ་འདི་དང་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཟུང་འབྲེལ་གྱི་གོ་སྒྲིག་འོག་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག་དང་སྒྲིག་ལམ་སོགས་སློབ་ཚན་འདྲ་མིན་གྱི་ཐོག་ནས་སློབ་ཁྲིད་གནང་བཞིན་ཡོད་པ་མ་ཟད་ད་དུང་སློབ་མ་རྣམས་ལ་གང་ཅིའི་ཐད་ནས་མཐུན་རྐྱེན་ཕུན་སུམ་ཚོགས་པ་ཡོད་དེ། སློབ་མ་རྣམས་ཀྱིས་གནས་སྐབས་དཀའ་ངལ་ལ་མ་འཛེམ་པར་སློབ་སྦྱོང་ལ་ཧུར་བརྩོན་གནང་དགོས་པའི་ལམ་སྟོན་གནང་ཡོད་པ་རེད། སྤྱིར་ཟླ་དྲུག་གི་ཟབ་སྦྱོང་གི་སྐབས་སུ་དུས་སོ་སོར་བོད་ཀྱི་རིས་མེད་ཆོས་བརྒྱུད་ཁག་གི་མཁས་དབང་སོགས་གདན་དྲངས་ནས་བཀའ་སློབ་གསུང་བཤད་ཀྱི་གོ་སྒྲིག་གནང་སྲོལ་ཡོད་པ་ལྟར་ཐེངས་འདིར་ཁྲི་རིན་པོ་ཆེ་མཆོག་ས་གནས་དེར་ཕེབས་པ་དང་བསྟུན་ནས་སློབ་མ་རྣམས་ལ་བཀའ་སློབ་དེ་གོ་སྒྲིག་གནང་བ་ཞིག་ཡིན་པའི་སྐོར་གངས་ཅན་རིག་གནས་སློབ་གྲྭའི་དགེ་རྒན། སྔགས་རམས་པ་ཡོན་ཏན་ནོར་བུ་ལགས་ཀྱིས་ངོ་སྤྲོད་གནང་བར་ལ། གོང་དུ་ཞུས་པ་ནང་བཞིན་བྱས་འདི་ཆོས་རིག་ལས་ཁུངས་དང་ཟུང་འབྲེལ་གྱིས་ད་ཟླ་དྲུག་ཟབ་ཁྲིད་འདི་ད་དེ་ལྟར་འཚོགས་ལྟ་འཚོགས་བཞིན་པ། འདི་ནང་ནས་ད་ཟླ་བ་གསུམ་གཅིག་ད་འགྲོ་འགྲོ་ཡོད་རེད་ད་ད་དུང་ཟླ་བ་གསུམ་གཅིག་ལྷག་བསྡད་ཡོད་རེད་འོ་འདི་འདྲ་རེད་ད་དེ་ཡི་གི། ནམ་རྒྱུན་ནས་ད་མཁས་དབང་གདན་ཞུས་ཀྱིས་ནི་གསུང་བཤད་གནང་ཡ་གཅིག་ད་ལས་རིམ་ཡོད་པ་མ་ཟད་ཨ་ནི་མཁས་དབང་རིས་སུ་མ་ཆད་པའི་མཁས་དབང་མང་པོ་གདན་འདྲེན་ཞུས་ཡོད་རེད་ད་མང་པོ་ཟེར་ནས་ད་ག་ལ་གང་འཚམ་གདན་འདྲེན་ཞུས་ཡོད་རེད། ད་དེ་ཡི་ད་དེ་རིང་འདི་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་དངོས་སུ་ཕེབས་ཡོད་པ་ཡིན་ཙང་དེ་འདྲ་ཡི་གོ་སྐབས་བཟང་པོ་དང་བསྟུན་བྱས་ནས་ཁ་སང་དེ་ང་ཚོའི་སློབ་སྤྱི་གཙོས་པའི་ང་ཚོ་ཁ་ཤས་ཀྱིས་ཕེབས་ཀྱི་གསོལ་འདེབས་ཞུ་བར་ཕྱིན་ནས་རིན་པོ་ཆེས་ལམ་སེང་ཞལ་བཞེས་གནང་སོང། སྤྱིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར་ལམ་སྟོན་དང་མཐུན་པར་དཔལ་ལྡན་རྒྱུད་སྨད་གྲྭ་ཚང་གིས་རྒྱལ་ཁབ་དང་མི་རིགས་འདྲ་མིན་གྱི་སྐྱ་སེར་ཕོ་མོའི་དབྱེ་བ་མེད་པར་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་སོགས་ལ་དོ་སྣང་དང་སློབ་སྦྱོང་གནང་ཆེད་སྤྱི་ལོ་ཉིས་སྟོང་བཅུ་ལོར་གངས་ཅན་རིག་གནས་སློབ་གྲྭ་དེ་གསར་དུ་ཟུར་བཙུགས་གནང་བ་ཞིག་ཡིན་པ་རེད། དང་བླངས་དམག་སྒར་གྱི་མ་ཧཱ་གུ་རུའི་འབུམ་ཚོགས་ཀྱི་ཚོགས་མགོན་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་བསྐྱངས་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ལོ་རེའི་འཆར་ཅན་ལྟར་རྒྱ་གར་ནང་གི་དྭང་སློབ་དམག་སྒར་གྱིས་བཀོད་སྒྲིག་གནང་སྟེ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བསྟན་སྲིད་སྤྱིའི་བདེ་ཐབས་སུ་མ་ཧཱ་གུ་རུ་གི་འབུམ་ཚོགས་གནང་སྲོལ་ཡོད་པ་སྟེ། འདི་ལོར་སྤྱི་ཟླ་དགུ་བ་གི་ཚེས་པ་ཉེར་བཞི་གི་ཉི་མ་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དབུ་འཛུགས་གནང་བ་གི་ཚོགས་མགོན་དུ། བོད་མིའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་དབུ་འཛུགས་གནང་ཡོད་པར་བརྟེན། ཕྱི་ནང་གི་མི་རིགས་འདྲ་མིན་གྱི་མི་ཚོགས་རྒྱ་ཆེན་པོ་ཟིག་ཀྱང་དད་གུས་རྩེ་གཅིག་པ་གི་སྒོ་ནས་བཅར་འདུག་ཅིང། སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ནས། འབུམ་ཚོགས་ཀྱི་ཉི་མ་དང་པོ་འདིར་དམིགས་བསལ་གོང་ས་མཆོག་ཚོགས་མགོན་དུ་ཆིབས་བསྒྱུར་གྱིས། རྫས་སྔགས་ཏིང་ངེ་འཛིན་བཅས་པ་གི་ཚོགས་འཁོར་སྡེ་ཚན་དང་པོ་ལེགས་པར་གྲུབ་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། རེས་གཟའ་ཉི་མ་ལ་ཡང་གི་དེ་དམིགས་བསལ་ཡང་ནི། སྐུ་མདུན་ཡིད་བཞིན་ནོར་བུ་ཡང་དངོས་སུ་རང། ཚོགས་ཐེངས་དང་པོ་དེ་ལ་ཡང་གི་དེ་དངོས་སུ་ཆིབས་བསྒྱུར་བསྐྱངས་རྗེས་ནི། ཚོགས་འཁོར་སྡེ་ཚན་དང་པོ་དེ་གའི་དེ་ལེགས་པར་གྲུབ་ཅིང་དེ་རེས་ལྟ་སྟེ། འབུམ་ཚོགས་ཟེར་ཡ་དེ། ཚོགས་ཡ་དེ་གའི་དེ་ལྟར་ན་དེ། ཡང་ནི་གུ་རུ་རིན་པོ་ཆེ་དང་ད་ལྟ་སྟོན་པ་བཅོམ་ལྡན་འདས་གཙོ་བོར་གྱུར་པའི། ཡང་ནི་གུ་རུ་རིན་པོ་ཆེ་དང་འཕགས་པ་ཐུགས་རྗེ་ཆེན་པོ་དང། ཡང་ནི་དེའི་ནང་ལ་ཡང་དེ། སྐུ་གསུང་ཐུགས་རྟེན་ཡོངས་སུ་རྫོགས་པ་དང་འབྲེལ་གྱི། ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་རྟེན་མཆོག་སྤྱན་སྔ་ལ་ཡང་ག་དེ་ཚོགས་འབུམ་ཚོགས། རྫས་དང་སྔགས་དང་ཏིང་ངེ་འཛིན་དང་བཅས་པའི་འབུམ་ཚོགས་གྲོ་ལྔས་བཞེངས་པའི་ཚོགས་འཁོར་ཕུལ་གྱི་ཡོད་པ་ཡིན་དུས་རྩ་ནས་ད་ད་ལྟ་ཚོགས་འཁོར་སྡེ་ཚན་དང་པོ་དེ་ལེགས་པར་གྲུབ་པར་བྱས་པ་དེ་རེད། བོད་བསྟན་སྲིད་ཀྱི་གནད་དོན་འགྲུབ་པར་སྔོན་གྱི་ལས་དང་འཕྲལ་གྱི་རྐྱེན་གཉིས་ཀ་ལ་ཐུག་ཡོད་པ་དང། ལས་བཟང་པོ་བསགས་པར་ཚོགས་དང་བསོད་ནམས་གསོག་རྒྱུ་གལ་ཆེན་ཡིན་པས། འབུམ་ཚོགས་འདི་བྱས་པའི་སྒོ་ནས་རང་གཞན་རོགས་གསུམ་བདེ་སྐྱིད་ཕུན་ཚོགས་དང། རང་དབང་དགའ་བདེའི་དཔལ་ལ་རོལ་རྒྱུར་ཚོགས་དང་བསོད་ནམས་གི་རྒྱབ་རྟེན་ཡག་ཤོས་ཡོང་ཆེད་འབུམ་ཚོགས་གནང་གི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། བྱས་ཙང་བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་གྲུབ་པ་ཅིག་ཡོང་ཐུབ་ཀྱི་རེད་གསུངས་འདི་ཙམ་ནས་ང་ཚོས་བསྟན་སྲིད་ཀྱི་བྱ་བ་ག་འདྲ་ཞིག་སྒྲུབ་པ་ཡིན་ན་ཡང། མཐུན་རྐྱེན། ཚོགས་ཀྱི་དཔུང་དེ་ག་དེ་རྒྱས་པར་བྱེད་ཡག་ཅིག་དང་དེ་དང་མཉམ་དུ་ལ་ཡང་དེ་ནང་གི་དམ་ཚིག། རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཤུགས་རྒྱག་གི་ཡིན་ན། ཏན་ཏན་བསྟན་སྲིད་ཀྱི་བྱ་བ་ག་འདྲ་ཞིག་ཡིན་ན་ཡང་སྒྲུབ་མ་ཐུབ་པ་ཅིག་མེད་པ་ཅིག་ཆགས་བསྡད་ཡོད་པ་རེད། དེ་འདྲ་ཡིན་དུས་ད་ནི་ང་ཚོས་བྱ་བ་གཅིག་སྒྲུབ་དཀའ་བོ་ཅིག་འདུག་ན། ཨེ་ནི། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས། ཨེ་ནི། ཞིང་གི་མཐུ་ལ་རྒྱབ་རྟེན་བཅོལ་བ་མན་ངག་ཡིན་གསུངས་པ་དང། ཞིང་གི་མཐུ་ལ་ཡང་རྒྱབ་རྟེན་བཅོལ་བ་ཡིན་ན། ཚོགས་དང་བསོད་ནམས་བསགས་ཀྱི་རེད་ཚོགས་དང་བསོད་ནམས་བསགས་སོང་ན། དེ་ག་དེའི་བསམ་པའི་དོན་དེ་ག་ཡིད་བཞིན་དུ་འགྲུབ་ཀྱི་རེད། རྩ་བའི་བླ་མ་མཆོག་གིས་ཡང་ནས་ཡང་དུ་བཀའ་ཕེབས་པ་ནང་བཞིན་ད་ང་ཚོ་འབུམ་ཚོགས་འདིའི། ང་ཚོས་དགྲ་ཁ་གཏད་རུ་བཅག་ནས་དཔེ་དྲག་པོའི་སྒོ་ནས་བྱེད་དགོས་པ་མ་ཡིན་པར་ཞི་བའི་ཐོག་ནས་དངོས་གནས་དྲང་གནས་ཀྱི་མདའ་མཚོན་གོ་ཆ་མ་བཟུང་བར་རང་ཉིད་གཅིག་པུས་བྱེ་བའི་བདུད་མ་ལུས་ཕམ་མཛད་གཡུལ་འགྱེད་ལས་ཁྱོད་ལས་གཞན་པ་སུ་ཡིས་ཤེས་གསུངས་པ་ནང་བཞིན་གྱིས་དེ་འབྲེལ་གྱི་ཐོག་ནས་རང་གཞན་འགྲོ་ཀུན་བདེ་སྐྱིད་ཕུན་སུམ་ཚོགས་པར་བྱེད་དང་རང་དབང་དགའ་བདེའི་དཔལ་ལ་ལོངས་སྤྱོད་ཐུབ་པར་བྱེད་པ་དེ་ལས་དེ་ནས་ཡོང་ཡ་གཅིག་དེའི་ཚོགས་དང་བསོད་ནམས་ཀྱི་རྒྱབ་སྐྱོར་བ་ཚུར་ལེན་དགོས་དུས་འབུམ་ཚོགས་དེའི་གནད་འགག་དེ་འདྲ་གཅིག་ཆགས་ཡོད་པ་རེད་ཨང། གཞན་ཡང་གུ་རུ་ཨོ་རྒྱན་པདྨ་འབྱུང་གནས་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ནས་བོད་ཁམས་སྐྱོང་བར་ཞལ་གྱིས་བཞེས་ཡོད་པས་ང་ཚོས་བདེན་པ་བརྡར་ན་དམིགས་བསལ་གྱི་དགོས་ཆེད་ཁྱད་པར་ཅན་ཡོད་པ་དང། རང་ཅག་བོད་མིའི་མེ་ཏོག་ཕོག་པའི་ལྷ་སྐལ་འཕགས་པ་ཐུགས་རྗེ་ཆེན་པོ་དང། ཐུགས་བསྐྱེད་དམ་བཅའ་དུས་སུ་སྨིན་པ་གུ་རུ་རིན་པོ་ཆེར་གསོལ་བ་བཏབ་ན། བསམ་དོན་འགྲུབ་པ་དང་འགལ་རྐྱེན་བར་ཆད་སེལ་བར་ཕན་ཐོགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ཆོས་རྒྱལ་བཙན་པོ་རིམ་བྱོན་གྱི་དུས་ལ་ཡང་དེ་འབྲེལ་གྱི་ཞལ་བཞེས་དང་དེ་འབྲེལ་ཡོད་པ་ཡིན་དུས་ང་ཚོས་བདེན་པ་བརྡར་ཡ་དེའི་གནད་འགག་ཆེན་པོ་ཞུ་རྒྱུ་ཡིན་པར་ཨེ་ནི། དེ་འབྲེལ་གྱི་ལས་དང་སྨོན་ལམ་གྱི་འབྲེལ་བ་ཡོད་མཁན་བཅས་ལ་ཡང་དེ་བསྡུག་མེད་ཞུས་པ་ཡིན་ན་ཨེ་ནི། དམིགས་བསལ་གྱི་དགོས་ཆེད་ཁྱད་པར་ཅན་འགྲུབ་ཡ་གཅིག་ཡིན་དུས་ཚང་ནས་རང་ཅག་རྣམས་ཀྱིས་མེ་ཏོག་གང་ལ་བབ་པའི་ལྷ་སྐལ་འཕགས་པ་ཐུགས་རྗེ་ཆེན་པོ་ལ་ཡང་དེ་གསོལ་བ་བཏབ་ཡོད་ལ་གཅིག་ཨེ་ནི། ཐུགས་བསྐྱེད་དམ་བཅའ་དུས་སུ་སྨིན་པའི། ཡང་གུ་རུ་རིན་པོ་ཆེ་ལ་ཡང་གསོལ་བ་བཏབ་ཀྱི་ཡིན་ན་འོ་དེ་གི་བསམ་དོན་འགྲུབ་པ་དང་འགལ་རྐྱེན་བར་ཆད་སེལ་བ་ལ་ཏན་ཏན་ཕན་ཐོགས་ཆེ་བ་ཞིག་ཡིན་དུས་དང་ལེན་ན་དེ་དོན་ཆེ་གལ་ཆེན་གང་ཞིག་བསྒྲུབ་ཤར་བ་དེ་ད་ལྟ་དངོས་སུ་ཕེབས་མཁན་དང་ཕྱོགས་མཐའ་ཁག་ལ་བཞུགས་མཁན་ཀྱི་དེ་ནས་མི་མང་རེ་འགའང་སྤྱིའི་ཐད་ནས་ཚང་མས་དེ་ལ་ཡང་གདུང་ཤུགས་གཅིག་སྒྲིལ་གྱི་གསོལ་བ་བཏབ་ཀྱི་ཡིན་ན་འོ་དེ་འབྲེལ་གྱི་གང་གི་མོས་པ་གཙོ་ཆེ་བ་དེ་ཡི་མདུན་ན་ཐུབ་པ་བཞུགས་གསུངས་པ་ནང་བཞིན་གྱི་དེ་འབྲེལ་གྱི་དགོས་ཆེད་ཆེན་པོ་ཞིག་བསྒྲུབ་ཐུབ་ཡ་གི་གནད་འགག་འདྲ་བོ་དེ་འདྲ་ཚང་དུ་ཡོད་རེད་སྣང་ངོ། མ་ཧཱ་གུ་རུའི་འབུམ་ཚོགས་ཉི་མ་ལྔ་གི་རིང་གནང་གི་ཡོད་པ་དང་ཆབས་གཅིག་ཏུ། དཔལ་ལྡན་ལྷ་མོའི་གཟབ་གསོལ་དང་མི་མང་ལ་ལོ་རེའི་དམིགས་བསལ་མཇལ་ཁ་སོགས་ཀྱང་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གི་ཐུགས་ཡིན་ཞུ་ནས་ཡིད་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ཨ་རིའི་སྲིད་འཛིན་སྦེ་ལྡིན་གྱིས་རྒྱ་ནག་གིས་ཞི་བདེའི་རྒྱ་མཚོའི་མངའ་ཁུལ་དུ་ཐེབས་བཞིན་པའི་ཤུགས་རྐྱེན་ཚུར་འཕྲོག་བཞིན་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད་ལ། ཨ་རིའི་སྲིད་འཛིན་སྦེ་ལྡིན་གྱིས་ཞི་བདེའི་རྒྱ་མཚོའི་གླིང་ཁུལ་གྱི་རྒྱལ་ཁབ་ཁག་གི་དབུ་ཁྲིད་ལ་སྣེ་ལེན་གནང་ཡོད་ཅིང། དེ་ནི་རྒྱ་ནག་གིས་ས་ཁུལ་དེ་དག་ཏུ་ཤུགས་རྐྱེན་ཐེབས་བཞིན་པར་གདོང་ལེན་བྱ་ཐབས་ཤིག་ཡིན་པའི་སྐོར་འཁོད་ཡོད་པ་རེད་ལ།

སྲིད་འཛིན་ཞི་ཅིན་ཕིན་གྱིས་རེས་གཟའ་སྤེན་པའི་ཉིན་འགོ་འཛུགས་བྱས་ཡོད་པ་དང། ཏོག་དབྱིབས་ནད་ཡམས་ཀྱི་རྐྱེན་གྱིས་ཨེ་ཞི་ཡའི་རྩེད་འགྲན་ཐེངས་བཅུ་དགུ་བ་དེ་ད་ལྟའི་བར་དུ་ཕྱིར་འགྱངས་བྱ་དགོས་བྱུང་བ་ཞིག་ཡིན་པ་དང། རྩེད་འགྲན་གོ་སྒྲིག་བྱེད་མཁན་ཚོས་ཧ་ཅང་ཟིང་ཆ་དོད་པའི་སྒོ་ནས་འགོ་འཛུགས་མཛད་སྒོ་སྤེལ་བ་དེས་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པའི་རྐྱེན་གྱིས་དཀའ་ངལ་དུ་ལྷུང་བའི་རྒྱ་ནག་མི་མང་གི་སེམས་ཁམས་ལ་རེ་ཞིག་བདེ་བ་ཅུང་ཙམ་རག་པའི་རེ་བ་ཡོད་པའི་སྐོར་འཁོད་ཡོད་པ་རེད་ལ་མི་མང་ཁྲི་བརྒྱད་ཙམ་ཤོང་བའི་རྩེད་ར་ཆེན་མོ་དེའི་ནང་དུ

དེ་རིང་གི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ནང་དུ། སྤྱི་ལོ་ཉིས་སྟོང་བཅུ་བདུན་ལོར་རྟ་མགྲིན་ཡང་གསང་གི་བཀའ་དབང་བསྩལ་བའི་ཚན་པ་ཉེར་བདུན་པ་ཞིག་གི་དགོངས་དོན། ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་ཞིག་ལ་གསན་རོགས་གནང། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སེ་ར་བྱེས་མཁས་སྙན་གྲྭ་ཚང་གིས་ཇི་ལྟར་གསོལ་འདེབས་ཞུས་དོན་བཞིན། རྟ་མགྲིན་ཡང་གསང་གི་བཀའ་དབང་བསྩལ་འདུག་པས། ཚན་པ་ཉེར་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གོང་དུ་རྡོ་རྗེ་སློབ་དཔོན་གྱིས་དབང་སོགས་གྲུབ་ནས། བཀའ་དྲིན་གཏང་རག་གི་མཎྜལ་ཕུལ་ཏེ། བླ་མ་ཡབ་ཡུམ་གསང་བའི་བདག། གསང་བའི་དཀྱིལ་འཁོར་བདག་ལ་སྟོན། བདེ་བ་ཆེན་པོའི་དངོས་གྲུབ་ནོད། གསང་བའི་དབང་ཆེན་བསྐུར་དུ་གསོལ་ཞེས་པའི་གསོལ་བ་བཏབ་པ་དང་འབྲེལ་ཏེ། མིག་དར་བསྐྱོན་པའི་རྗེས་སུ། དཀྱིལ་འཁོར་གྱི་བདག་པོ་ཡབ་ཡུམ་གྱིས་བྱིན་གྱིས་བརླབས་པའི་གསང་རྫས་མྱང་བའི་སྟོབས་ཀྱིས་རང་གི་ལྕེ་ཐོག་ནས་མགྲིན་པ་དང། དེ་ནས་ལུས་ཀྱི་རྩ་གནས་གསུམ་དང་འཁོར་ལོ་བཞི་དང་དྲུག་ལ་སོགས་པའི་གནས་ཐམས་ཅད་བདེ་སྟོང་དབྱེར་མེད་ཀྱི་དགའ་བདེས་ཁྱབ་པར་བྱིན་གྱིས་བརླབས་པར་གྱུར་པ་སྟེ། ལྷག་པའི་ལྷ་དང་ཡི་དམ་གང་ཞིག་གི་རྒྱུད་ཉམས་ལེན་བྱེད་ཆོག་པའི་དབང་བསྐུར་ཐོབ་སྟེ། རིམ་གྱིས་དབང་བསྒྱུར་ཐབས་ཀྱི་ཐེག་པའི་ནང་ཚན་ཏེ། ལུང་ཨ་ནུ་ཡོ་ག་ཉམས་སུ་ལེན་པའི་སྐབས་སུ། ལུས་ཀྱི་རྩ་འཇམ་པ་དང་རླུང་བདེ་བ། ཁམས་སྙོམས་པ་ལ་སོགས་པའི་རྩ་རླུང་ཐིག་ལེ་རྣམས། ལས་རུང་དུ་གྱུར་ཏེ་གཉུག་མ་ལྷན་ཅིག་སྐྱེ་བའི་འོད་གསལ་མངོན་དུ་བྱེད་པའི་ནུས་པ་ཁྱད་པར་ཅན་སྨིན་བྱུང་སྙམ་པའི་མོས་གུས་བརྟན་པ་སྟེ། འདི་དག་ནི་གསང་དབང་ལ་བརྟེན་ནས་རྩ་རླུང་ཐིག་ལེ་བྱིན་གྱིས་བརླབས་པའི་རིམ་པ་ཡིན་ལ། དེ་ལྟར་རྩ་རླུང་ཐིག་ལེ་རྣམས་བྱིན་གྱིས་བརླབས་པའི་རྗེས་སུ། ཁམས་དབབ་བཟློག་བྱས་ཏེ། བྱང་ཆུབ་ཀྱི་སེམས་དེ་ཉིད། ལུས་ཀྱི་རྩ་སྒོ་རེ་རེ་ནས་བརྒྱུད་པ་སྟེ། སྤྱི་བོ་ནས་མགྲིན་པ་དང། མགྲིན་པ་ནས་སྙིང་ཁ། སྙིང་ཁ་ནས་ལྟེ་བ། ལྟེ་བ་ནས་གསང་གནས་སུ་དབབ་ཅིང། དེ་ནས་གྱེན་དུ་བཟློག་པར་བྱེད་པ་སྟེ། ལྷ་ཡབ་ཡུམ་གང་ཞིག་ཡིན་ཀྱང། རྩ་དབུ་མའི་མར་སྣེ་དེ། གསང་གནས་ཀྱི་རྟགས་ལ་ཐུག་ཅིང། ཡུམ་གྱི་དབང་དུ་བཏང་ན་ཡང། བུད་མེད་ལ། རྩ་དུང་ཅན་མ་ཞེས་པ་དེར་ཐུག་ནས་ཡོད་པས། དེ་ལྟར་བྱང་སེམས་དབབ་བཟློག་བྱེད་པའི་མཐུ་ལ་བརྟེན་ནས། ཡས་བབས་མས་བརྟན་གྱི། དགའ་བ་སྐྱེས་ནས། ཐེག་པ་ཆེན་པོའི་ལམ་ལྔ་ལས། མཐོང་ལམ་མམ། འཕགས་ལམ་ཐོབ་པ་དང། ས་དང་པོ་རབ་ཏུ་དགའ་བའི་ཡོན་ཏན་ཁྱད་པར་ཅན་དང་ལྡན་པའི་རྟོགས་པ་སྐྱེ་བའི་མཐུ་དང་ལྡན་པར་སྐྱེ་བའི་མོས་པ་འཛིན་དགོས་པ་བཅས་ལ་བཀའ་འགྲེལ་ཞིབ་ཚགས་མཛད་ཡོད་པ་དེ་ཡིན། ཨ་ཡ་གསོལ་བ་འདེབས་པ་འདི་ཡི་རྗེས་ཟློས་མཛད་པར་ཞུ། ཧོ། བླ་མ་ཡབ་ཡུམ་གསང་བའི་བདག། གསང་བའི་དཀྱིལ་འཁོར་བདག་ལ་སྟོན། བདེ་བ་ཆེན་པོའི་དངོས་གྲུབ་ནོད། གསང་བའི་དབང་ཆེན་བསྐུར་དུ་གསོལ། གསང་བའི་དབང་ཆེན་བསྐུར་དུ་གསོལ། གསང་བའི་དབང་ཆེན་བསྐུར་དུ་གསོལ། ཨོཾ་ཨཱཿ་ཧཱུྃ་སྤྱན་དར་འཆིང་བར་ཞུ། སློབ་དཔོན་པདྨ་དབང་ཆེན་དུ་གསལ་བའི་གསང་གནས་རྡོ་རྗེ་ཧཱུྃ་ལས་རྡོ་རྗེ་ཧཱུྃ་གིས་མཚན་པ་ནོར་བུ་ཨོཾ་མཚན་པ་ཕཊ་དང་བཅས་པ་ཕྱག་བརྐྱང།

ད་དེ་ལྟར་ན། བྱིན་གྱིས་བརླབས་པའི་གསང་རྫས་མྱངས་པ་ལ་བརྟེན་ནས། ལྕེ་ནང་ནས་ད་ལྟ་མགྲིན་པ་ནས་མར་ཕྱིན་ནས་ལུས་ཀྱི་རྩ་སྣ་ཐམས་ཅད་ལ་ཁྱབ། རྩ་གསུམ་འཁོར་ལོ་བཞི་འཁོར་ལོ་དྲུག། དེ་ཚོ་ཕར་བྱིན་གྱིས་བརླབས་ནས། ཨེ་ད་ཨེ་ནི། མ་འོངས་པ་ན་ཡང་རྩ་རླུང་ཐིག་ལེ་གོམས་ཡོང་དུས་ཙ་ན། ད་ལུང་ཨ་ནུ་ཡོ་ག། ད་ད་ལུང་ཨ་ནུ་ཡོ་གའི་རྩ་རླུང་ཐིག་ལེ་གོམས་ཡོང་དུས་ཙ་ན། ཨེ་ནི། ཀ་ཟོ་ཕུ་གའི་རྩ་འཇམ་པ་རླུང་བདེ་བ་ཁམས་སྙོམས་པ་ལ་སོགས་པ་དེ་ཚོའི་ཐ་ཚིག་གིས་རྩ་རླུང་ཐིག་ལེ་ལས་རུང་དུ་གྱུར་ནས། ཨེ་ནི། གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་མངོན་དུ་བྱེད་ཡག་གི་ད། པའི་ནུས་པ་ཁྱད་པར་ཅན་བཞག་བྱུང་སྙམ་པ།

བྱང་ཆུབ་སེམས། རྩ་འཁོར་སོ་སོ་ནས་མར་རིམ་པས་བརྒྱུད་དེ། བྱང་སེམས་སྤྱི་བོ་ནས་མགྲིན་པར་སླེབ་པ་ན་དགའ་བ་མགྲིན་པ་ནས་སྙིང་གར་སླེབ་པ་ན་མཆོག་དགའ་སྙིང་ག་ནས་ལྟེ་བར་སླེབ་པ་ན་ཁྱད་དགའ་ལྟེ་བ་ནས་ད་ཡབ། ག་འདྲ་དང་ག་འདྲ་ཡབ་ཡུམ་གང་ཡིན་ནས་རྩ་དབུ་མ་རྩ་དབུ་མའི་མར་སྣེ་འདི། རྟགས་ཀྱི་ཁ་གཏད་བྱས་བསྡད་ཡོད་རེད་ད་ག་འདྲ། བུད་མེད་ཡིན་ནས་ག་འདྲ་ཡིན་ནས་རྩ་དུང་ཅན་མ་ཟེར་ནས་ད། རྩྭ་མཆོག་རོག་རྫོང་བྱས། ཞེས་བྱ་བ་དང་འདིའི་གང་ལས་ལྟེ་བར་བ་སྟེ་དེ་འདྲ་ཡིན་དུས་རྩ་ནས་ཨོ་ད་བྱ་བཞུགས་སམ། རིམ་པས་མ་བཞུགས་ནས་ཨེ་ནི། བྱས། འདི་གི། ལམ་ལྔ་ལས་མཐོང་བའི་ལམ་དང། ས་དང་པོའི་རྟོགས་པ་སྐྱེ་བའི་མཐུ་དང་ལྡན་པར་བྱས། ས། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་ལྟར་གསང་དབང་བསྐུར་བའི་བཀའ་དྲིན་གཏང་རག་གི་མཎྜལ་ཕུལ་བ་དང། གཉིས་མེད་ཡེ་ཤེས་བདེ་ཆེན་པོ་མཁའ་འགྲོ་སྒྱུ་མ་བདེ་མཆོག་སྟེ་རླུང་སེམས་གསལ་བའི་ཐབས་ཆེན་པོ། འཁོར་ལོ་བདེ་མཆོག་དབང་ཆེན་བསྐུར། ཞེས་པའི་ཚིགས་སུ་བཅད་པ་ལ་རྗེས་ཟློས་དང་འབྲེལ་ཏེ་དབང་ཞུ་མཁན་གྱི་སློབ་མ་རྣམས་ཀྱིས་རང་ཉིད་དཔལ་རྟ་མཆོག་རོལ་པ། ཞལ་གསུམ་དང། ཕྱག་དྲུག་གི་རྣམ་པར་གསལ་བཏབ་སྟེ། གསང་གནས་ཀྱི་རྡོ་རྗེ་ནོར་བུས་མཚན་པ་དང་དེའི་སྟེང་དུ་རྩ་རོ་མ་དང། རྐྱང་མ། དབུ་མ་བཅས་ལས། རྩ་གཡས་པ་ཨོཾ་དཀར་པོ་དང། རྩ་གཡོན་པ་ལ་ཨ་དམར་པོ། རྩ་དབུས་མ་ལ། ཧཱུྃ་མཐིང་ག་དང་བཅས་པའི་རྩེ་མོར། ཕཊ་ཡིག་སེར་པོ་བསྒོམ་པར་བྱ་བ་སྟེ། ཡབ་ཡུམ་དང། རྟགས་དང་མཚན་མ་སོགས་ཀྱི་ཐབས་དེ་དག་ལ་བརྟེན་ནས་ང་ཚོའི་རྒྱུད་ཀྱི་རགས་པ་གློ་བུར་བའི་རླུང་སེམས་རླུང་སེམས་རྩ་མདུད་ཀྱིས་བཀག་ཅིང་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་དེ་ཉིད་ཡུལ་འཇལ་རུང་གི་རྣམ་པར་གསལ་པོར་སྐྱེ་བའི་སྟོབས་ཀྱིས་ལྷན་ཅིག་སྐྱེས་པའི་བདེ་སྟོང་དབྱེར་མེད་ལ་རང་རྒྱུད་ལ་སྐྱེ་བའི་མོས་པ་བསྒོམ་དགོས་པ་སྟེ། འདི་ཉིད་ནི་སངས་རྒྱས་ཀྱི་ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་འགྲུབ་བྱེད་ཀྱི་རིགས་འདྲའི་རྒྱུ་ཆགས་ཀྱི་ཡོད་པས་ཤིན་ཏུ་ནས་ཀྱང་གལ་འགངས་ལྡན་པ་ཞིག་ཡིན། དེ་ཡང་གཤིན་རྗེ་གཤེད་དམར་གྱི་རྒྱུད་དུ་ཡོད་པའི་ཚིགས་བཅད་ཅིག་དྲངས་པའི་དབང་དུ་བཏང་ན། དངོས་གྲུབ་ཀུན་གྱི་གཏེར་གྱུར་པའི། བྱང་ཆུབ་སེམས་ནི་ལྷུང་གྱུར་ན། ཕུང་པོ་རྣམ་ཤེས་བརྒྱལ་བ་ལ། མ་སྨད་དངོས་གྲུབ་ག་ལ་ཡོད། ཞེས་གསུངས་པ་འདི་ཡི་གོ་དོན་དེ་ནི་བདེ་བ་ཆེན་པོའི་རྟེན་ཉག་གཅིག་སྟེ། བྱང་ཆུབ་ཀྱི་སེམས་མམ་ཐིག་ལེ་དེ་ཉིད་ལ། དུས་ནམ་ཡང་མི་འཛག་པའམ་མི་འཕོ་བར་བསྲུང་དགོས་པ་སྟེ། རིག་མ་དང་ལྷན་ཅིག་འཁྱུད་པའི་སྐབས་སུ། བྱང་སེམས་འཛིན་མ་ཐུབ་པར་ཤོར་བར་གྱུར་ན། བདེ་སྟོང་དབྱེར་མེད་ཀྱི་བདེ་བ་དེ་ནམ་ཡང་མྱང་ཐབས་མེད་པས། གོང་དུ་གསལ་བ་ལྟར། བྱང་སེམས་དེ་ཉིད་སྤྱི་བོ་ནས་གསང་གནས་ཀྱི་བར་དུ་མར་བབ་ཅིང། མས་བརྟན་གྱི་དགའ་བ་སྐྱེ་བ་དང། དེ་ནས་རླུང་དང་མོས་པའི་སྟོབས་ཀྱིས་ཡར་གྱེན་དུ་འདེད་པ་སྟེ། རྩ་དབུ་མའི་མར་སྣེའམ། གསང་གནས་བདེ་སྐྱོང་གི་འཁོར་ལོ་ནས། ལྟེ་བ་སྤྲུལ་པའི་འཁོར་ལོའི་བར་དང། ལྟེ་བ་སྤྲུལ་པའི་འཁོར་ལོ་ནས།

མཁའ་འགྲོ་སྒྱུ་མ་བདེ་མཆོག་བདེ། རླུང་སེམས་སེལ་བའི་ཐབས་ཆེན་པོ། འཁོར་ལོ་བདེ་མཆོག་དབང་ཆེན་སྐུར། འཁོར་ལོ་བདེ་མཆོག་དབང་ཆེན་སྐུར། འཁོར་ལོ་བདེ་མཆོག་དབང་ཆེན་སྐུར། ད་དེ་ནས་སྤྱན་དར་འཆིང་བར་ཞུ། མཚན་ལྡན་བཀྲ་ཤིས་ཡེ་གསུམ་མ། འདས་པའི་ལྟ་ན་གཉིས་མེད་བདེ་བ་སྐྱེ་བའི་འཁོར་ལོའི་གནས་བཞིར་དབུགས་ཨུ་གསུང་བཞི། བདེ་ཆེན་སྟོང་ཉིད་རྟོགས་པར་ཤོག། ཨོམ་མཧཱ་སུ་ཁ་བཛྲ་མོཀྵ་ཧོ། ཞེས་དང་སློབ་མ། རྟ་མགྲིན། ཨེ་ནི། ཞལ་གསུམ་ཕྱག་དྲུག་པ་ལ་ཡ། བ་ཡ། ཡ་གོ་ཅི་བ་གསལ་བཏབ། ཨེ་ནི། དང་མཁའ་གསང་བྱིན་རླབས་བྱས་པ་རེད། དང་དེ་ནས། གསལ་བའི་གསང་གནས་ཧཱུྃ་ལས་རྡོ་རྗེ་ཧཱུྃ་གིས་མཚན་པ་ནོར་བུར་ཨོམ། ཕྱག་རྒྱ། གར་དབང་མར་གསལ་བའི་མཁའ་ཨ་ལས་པདྨ་ཨས་མཚན་པ་ཧེ་གྱུ་རྡོ་རྗེ་ནོར་བུའི་རྩ་བ་ལ། རྩ་གསུམ་འདུས་པའི་རྩ། གཡས་ལ་ཨོམ་དཀར་པོ་གཡོན་ལ་ཨ་དམར་པོ་རྩ། དབུས་མ་ལ་ཧཱུྃ་མཐིང་ག་རྩེ་མོར་ཕཊ་ཡིག་སེར་པོ་བསྒོམ། གསུངས་ཤག་ལ་དེ་ལྟར། ཐབས་འདི་ལྟ་བུ་ལ་བརྟེན་ནས་ནི། རགས་པ་གློ་བུར་བའི་རླུང་སེམས་བཙན་ཐབས་སུ་བག་བཀག་ནས། ཕྲ་བ། གཉུག་མ། གཉུག་མའི་འོད་གསལ་ཡུལ་ཅི་རུང་གི་རྣམ་པ་ལ་གསལ་བར་བསྐྱེད། དེས་སྟོང་པ་ངེས་ནས། དེ་འདྲ་འདྲ་བའི་ད། ལྷན་ཅིག་སྐྱེས་པའི་ད་བདེ་སྟོང་དབྱེར་མེད་རྒྱུད་ལ་སྐྱེ་བའི་ད་མོས་པ་བྱས། དེ་ཡིན་ན་སངས་རྒྱས་ཀྱི་ཐུགས་འགྲུབ་ཡག་གི་ད། རིགས་འདྲའི་རྒྱུ་རུ་ཆགས་ཡོང་གི་ཡོད་རེད། དེ་འདྲ་ཡིན་ད། ད་དེ་ལྟ་བུའི་མོས་པ་མཛད་པར་མོས་པ་དང་བཅས་ཏེ། ད་དེ་ཡང། ཨེ་ནི། གཤིན་རྗེ་གཤེད་དམར་གྱི་རྒྱུད་ཀྱི་རྒྱུད་ཀྱི་ཚིག་རེད། ཨེ་ནི། དངོས་གྲུབ་ཀུན་གྱི་གཏེར་གྱུར་པའི་བྱང་ཆུབ་སེམས་ནི་ལྷུང་གྱུར་ན་ཕུང་པོ་རྣམ་ཤེས་བརྒྱལ་བ་ལ་མ་སྨད་དངོས་གྲུབ་ག་ལ་ཡོད། བྱས་ནས་ནི་བདེ་བའི་རྟེན་ཀུན་ད་ལྟ་བུའི་བྱང་ཆུབ་ཀྱི་སེམས། དུས་ནམ་ཡང་མ་འཛག་པ་ཅིག། མི་འཕོ་བ་ཅིག་དགོས་ཀྱི་ཡོད་རེད་ད། དེ་འདྲ་ཡིན་དུས་ཙང་ནས་ཁམས་བབས་ནས་མར། སྤྱི་བོ་ནས་མར་གསང་གནས་བར་དུ་མར་བབས། དེ་ནས་མོས་པ་ད་རླུང་གི་སྟོབས་ཀྱིས་ད་རིམ་པས་ད་རླུང་གི་སྟོབས་རེད་ད་ཨ་ད་མོས་པའི་སྟོབས་ཀྱིས་ཨེ་ཡར་ལྡོག། མས་བརྟན་གྱི་དགའ་བ་བཞི་སྐྱེས་ནས། ད་ཨེ་ནི། དབུ་མའི་མ་སྣེ་ནས། ཨེ་ནི། གསང་གནས་བདེ་སྐྱོང་གི་འཁོར་ལོ་ནས། ཨེ་ནི། ལྟེ་བ་སྤྲུལ་པའི་འཁོར་ལོ། ལྟེ་བ་སྤྲུལ་པའི་འཁོར་ལོ་ནས། སྙིང་ག་ཆོས་ཀྱི་འཁོར་ལོ། སྙིང་ག་ཆོས་ཀྱི་འཁོར་ལོ་ནས། མགྲིན་པ་ལོངས་སྤྱོད་ཀྱི་འཁོར་ལོ། དེ་ནས་ཡང་སྤྱི་བོ་བདེ་ཆེན་གྱི་འཁོར་ལོ་བར་དུ་ཡར། ཡར་ལྡོག་ནས། ལུགས་ལྡོག་གི་དགའ་བ་བཞི་ཡང། ཨེ་ནི། མངོན་དུ་བྱས་སོ་སྙམ་པའི་མོས་པ་མཛད་པར་ཞུ། ད་ད་ལྟ་ང་རང་ཚོ་དངོས་སུ་རླུང་གི་རྣལ་འབྱོར་གྱི་ནུས་པ་གལ་མི་ཐུབ་ཟེར་ནས་དེ་ག་ཚོད་ཡོང་གི་མ་རེད་དེ། ཨེ་གོ་ད་རིམ་པས་རིམ་པས་ཀྱིས་ཨ་ནི་སྒོམ་སྟངས་དང་འགྲོ་སྟངས་དེ་ཡིན་བསམ་པ་ཞིག་ཤེས་པ་བྱས་ནས་འགྲོ་དགོས་ཀྱི་ཡོད་རེད། ཉན་མཁན་གྲོགས་པོ་རྣམ་པ་ཁྱེད་རྣམ་པས་གོང་དུ་གསན་པ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་སྐལ་ཐོ་དང། རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས་རྗེ་ཆེ་ད་བདེ་མོ་བྱོས།